ཕུན་ཚོགས་ཕ་རོལ་ཕྱིན། སངས་རྒྱས་དང་སེམས་ཅན་འདི་དག་ལ་དད་ཅིང་མགུ་བར་བྱས་པའི་གང་ཟག་མང་པོ་ཞིག་གིས་འདི་ལྟར་དོན་གཉིས་ཕུན་སུམ་ཚོགས་པའི་ཕ་རོལ་ཏུ་ཕྱིན་པར་གྱུར་པའི་ཕྱིར་གཅིག་བྱས། གཉིས་པ་གཉིས་ཀ་ལ་དད་པས་སངས་རྒྱས་ཐོབ་པར་མཚུངས་པ་ལ་འདོར་ལེན་མི་རིགས་གཅིག་འདོར་གཅིག་ལེན་པ་སྟེ་མི་རིགས་འདོར་ལེན་མི་རིགས་པ་ནི། སེམས་ཅན་རྣམས་དང་རྒྱལ་བ་ལས་སངས་རྒྱས་ཆོས་འགྲུབ་འདྲ་བ་ལ་ཟེར་རྒྱལ་ལ་གུས་བྱེད་དེ་བཞིན་དེ་བཞིན་དུ་སེམས་ཅན་ལ་མིན་ཅིའི་ཚུལ་ཟེར་དེ། སངས་རྒྱས་ཆོས་འགྲུབ་སེམས་ཅན་དང་འདྲ། སངས་རྒྱས་གཉིས་པ་དེ་སེམས་ཅན་རྣམས་དང་རྒྱལ་བ་ལས་རྒྱལ་བ་གཉིས་པོ་དེ་སངས་རྒྱས་ཀྱི་ཆོས་འགྲུབ་པ་ལ་འདྲ་བ་ལ་ད་རྒྱལ་བ་ལ་གུས་བྱེད་དེ་བཞིན་དུ་སེམས་ཅན་ལམ་གྱི་ཚུགས། རྒྱུ་མཚན་དེས་ན་སེམས་ཅན་རྣམས་དང་རྒྱལ་བ་གཉིས་ཀྱི་ཞིང་ལས་འབྲས་བུ་སངས་རྒྱས་ཀྱི་ཆོས། སྟོབས་སོགས་འགྲུབ་པར་འདྲ་བ་ལ། སངས་རྒྱས་ཆོས་འགྲུབ་སངས་རྒྱས་ཆོས་འགྲུབ་སངས་རྒྱས་སྟོབས་བཅུ། སྟོབས་སོགས་འགྲུབ་པར་འདྲ་བ་ལ། རྒྱལ་བ་ལ་གུས་པར་བྱེད་པ་དེ་བཞིན་དུ་སེམས་ཅན་ལ་གུས་པར་བྱེད་པ་མིན་ཞེས་པ་འདི།

ཡོན་ཏན་མི་མཉམ་པས་དད་པ་མཚུངས་པར་བསྒོམ་པ་མི་འཐད་པ་སྤངས་པ། གཉིས་ཀ་ལ་དད་གཉིས་ཀ་ལ་དད་པའི་གཉིས་ཀ་ལ་དད་པའི་གང་ཟག་དད་པའི་ཆེ་བ། གཉིས་ཀ་ལ་དད་པའི་ཆེ་བ་སངས་རྒྱས་ཀྱི་རྒྱུར་མཚུངས་པས་དད་པ་མཚུངས་པར་བསྒོམ་རིགས་པ་དང། སངས་རྒྱས་ཀྱི་ཡོན་ཏན་ཆ་ཤས་ཙམ་ལྡན་པའི་སེམས་ཅན་ལ་མཆོད་པའི་བསོད་ནམས་སེམས་ཅན་ལ་མཆོད་པའི་བསོད་ནམས་མཐའ་ཡས་པས་དད་པར་རིགས་པའོ། དང་པོ་ནི་ཡོན་ཏན་མི་མཉམ་པས་དད་པ་མཚུངས་པར་བསྒོམ་པ་མི་འཐད་པ་སྤངས་པ་ནི་སངས་རྒྱས་དང་སེམས་ཅན་གཉིས་ཡོན་ཏན་མཉམ་གྱི་མོ། དེ་ནི་ཁོའི་རྐྱེན་གྱི་བ་དེ་ཟོས་སོང། ཡོན་ཏན་མི་མཉམ་པས་དད་པ་མཚུངས་པར་མི་འཐད། དད་པ་མཚུངས་པར་བསྒོམ་པ་མི་འཐད་པ་མི་འཐད་པ་སྤངས་པ། དང་པོ་དེ་པ། ཡོན་ཏན་མི་མཉམ་པས་དད་པ་མཚུངས་པར་བསྒོམ་པ་མི་འཐད་པ་སྤངས་པ་ནི། བསམ་པའི་ཡོན་ཏན་རང་གིས་མིན། འབྲས་བུ་ལས་ཡིན་དེས་མཚུངས་པར་སེམས་ཅན་རྣམས་ལའང་ཡོན་ཏན་ཡོད་དེ་ཕྱིར་དེ་དག་མཉམ་པ་ཡིན། སེམས་ཅན་བསོད་ནམས་ཀྱི་ཞིང་ཡིན་ན་ཡང། སེམས་ཅན་བསོད་ནམས་ཀྱི་ཞིང་ཡིན་ན་ཡང། ཡོན་ཏན་མི་མཉམ་པས་སངས་རྒྱས་བཞིན་དུ་མཆོད་པར་མི་འོས་སོ་ཞེ་ན། དེ་སྐྱོན་མེད་དེ་སྐྱོན་མེད་དེ། དེ་གཉིས་ཀྱི་བསམ་པའི་ཡོན་ཏན། དེ་གཉིས་ཀྱི་བསམ་པའི་ཡོན་ཏན་རང་གི། མཉམ་པར་འཇོག་པ་མ་ཡིན་གྱི། འབྲས་བུ་སངས་རྒྱས་ཀྱི་རྒྱུ་བྱེད་པར་འདྲ་བས་འདྲ་བ་ལས་མཚུངས་པ་དེས་ན་མཚུངས་པར་སེམས་ཅན་རྣམས་ལ་གུས་པར་བྱའོ། དང་པོ་གོང་ལ་སངས་རྒྱས་ཆོས་འགྲུབ་འདྲ་བ་ལ་གསུངས་ཡོད་པའང་ཡོན་ཏན་མཉམ་པར་གསུངས་མེད་པ་དེ་དག་རྣམས་ལ། གུས་པར་བྱས་ན། སངས་རྒྱས་ཐོབ་པའི་ཡོན་ཏན་ཡོད་པ་དེའི་ཕྱིར་དེ་དག་ཞིང་དུ་མཉམ་པ་ཡིན་ནོ། སངས་རྒྱས་དེ་ཡོན་ཏན་མཉམ་པ་མ་ཡིན་པས་ད་གུས་པར་བྱ་བ་མ་ཡིན་ཟེར་ན་དེ་རྩོད་པ་སྤོང། རྩོད་སྤོང་བརྒལ་བ་སྤང་བ་དེ་ལ་ད་རྩོད་པའི་ལན་ཞིག་རྒྱག།

བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་སེམས་ཅན་ཆེ་བ་ཉིད་བྱམས་སེམས་ལྡན་ལ་བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་སེམས་ཅན་ཆེ་བ་ཉིད་ཨ་ལས་ཆེ་བ་ཉིད་རང་པའི་གཉི་ག་ལ་དད་པའི་ཆེ་བ་སངས་རྒྱས་ཀྱི་རྒྱུར་མཚུངས་པར་བསྒོམ་རིགས་པ་ནི་བྱམས་སེམས་ལྡན་ལ་མཆོད་པ་གང་དེ་ནི་སེམས་ཅན་ཆེ་བ་ཉིད། སངས་རྒྱས་དད་པའི་བསོད་ནམས་གང། དེ་ཡང་སངས་རྒྱས་ཆེ་བ་ཉིད། སངས་རྒྱས་ཆོས་འགྲུབ་ཆ་ཡོད་པ་དེས་ན་དེ་དག་མཉམ་པར་འདོད། སེམས་ཅན་མཐའ་དག་ལ་བྱམས་པའི་སེམས་དང་ལྡན་པ་ལ་སེམས་ཅན་མཐའ་དག་ལ་སེམས་ཅན་གང། སེམས་ཅན་མཐའ་དག་ལ་བྱམས་པའི་སེམས་དང་ལྡན་པ་ལ་མཆོད་པ་ལ་བསོད་ནམས་མཐའ་ཡས་པ་བཤད་པ་གང་ཡིན་པ་དེ་ནི་བྱམས་པའི་ཡུལ་སེམས་ཅན་གྱི་ཆེ་བ་ཡིན། དེ་བྱམས་པའི་ཡུལ་སེམས་ཅན་གྱི་ཆེ་བ་ཡིན། དཔེར་ན་གང་ཟག་བྱམས་པའི་ཏིང་ངེ་འཛིན་ལ་བྱམས་པའི་ཏིང་ངེ་འཛིན་ལ་ཞུགས་ནས་ཏིང་ངེ་འཛིན་ལ་དེ་ལས་ལངས་མ་ཐག་པ་དེ་ལ་མཆོད་པ་བྱས་ཟེར་ན་མཆོད་པ་མཐའ་ཡས་པ་བསམ་གྱིས་མི་ཁྱབ་པའི་ཆེ་བ་ཞིག་ཡོད་ཟེར་བ་དེ་དེ་སྐད་གསུངས་ཡོད་པ་དེ་རིང་འདི་དེ་ག་ལ་སྤྱོད་འཇུག་ཕམ་པ་དེ་ལ་མི་རེ་ཤི་འབྲིང་ལས་ཡོད་པའི་ལབ་རིན་དེ་ལས་ཡོང་གི་ཡོད་པ་འང་དེ་ནི་མང་གི་ཡོད་པ་སེམས་ཅན་ཐམས་ཅད་བྱམས་པ་དང་ལྡན་ན་བསམ་པ་དེ་ལ་ཕན་ཡོན་ཤིན་ཏུ་ཆེན་པོ་ཡོད་པ་དེ་ཁོ་ཡོད་གམ་པ་ཟེར་ན་དམིགས་ཡུལ་སེམས་ཅན་གྱི་ཆེ་བ་བས་སོ་དེ།

མཉམ་པར་བཞག་པ་སྟེ་དེ་ཚོ་ལ་དེ་ནི་བསོད་ནམས་བྱ་བ་ཡིན་ན་བསོད་ནམས་གཞལ་དུ་མེད་པ་ཕན་ཤིན་ཏུ་ཆེ་བ་ཡི་གང་དག་འགོག་བྱམས་ཉོན་མོངས་མེད་ཉོན་མོངས་མེད་པའི་ཏིང་ངེ་འཛིན་ལས་ལངས་མ་ཐག་འོ་དེ་ཡོད་པ་ཚོས་རང་ནུབ་པ་དེ་དེ་བས་བྱམས་པའི་ཏིང་ངེ་འཛིན་ལངས་མ་ཐག་དེ་ནི་གཞན་ཕན་ཡོན་བསམ་གྱིས་མི་ཁྱབ་པ་མཐའ་ཡས་པ་ཡོད་ཕན་ཡོན་བསམ་གྱིས་མི་ཁྱབ་པ་མཐའ་ཡས་པ་ཡོད་ཟེར་ཡས་སྒོ་གང་བ་ཟེར་ན་ནི་བས་སོ་འདི་ལ་སེམས་ཅན་མཐའ་དག་ལ་བྱམས་པའི་སེམས་དང་ལྡན་པ་ལ་མཆོད་པ་བྱས་པས་བསོད་ནམས་མཐའ་ཡས་པ་བཤད་པ་གང་ཡིན་པ་དེ་ནི། བྱམས་པའི་ཡུལ་བོ་སེམས་ཅན་གྱི་ཆེ་བ་ཡིན་སོང་སེམས་ཅན་བྱམས་པའི་ཡུལ་སེམས་ཅན་ཁོ་ཡིན་པའི་རྐྱེན་གྱིས་སེམས་ཅན་ཆེ་བ་ཆེ་བ་ཡིན་ལ། སངས་རྒྱས་ལ་དད་པའི་བསོད་ནམས་གང་ཡིན་པ་དེ་ཡང་དེ་ཡུལ་སངས་རྒྱས་ཀྱི་ཆེ་བ་ཡིན་པས། གཉིས་ཀ་ལ་དད་པ་ལ་སངས་རྒྱས་ཀྱི་ཆོས་འགྲུབ་པའི་རྒྱུའི་ཆ་མཚུངས་པར་ཡོད་པ་དེས་ན་དེ་དག་དང

མཆོད་པའི་བསོད་ནམས་མཐའ་ཡས་པས་དད་པར་རིགས་པ་ནི། ཡོན་ཏན་རྒྱ་མཚོ་མཐའ་ཡས་པའི་སངས་རྒྱས་རྣམས་དང་འགའ་མི་མཉམ། ཡོན་ཏན་མཆོག་ཚོགས་གཅིག་པུ་ཡི། ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ནའང་དེ་ལ་མཆོད་དོན་དུ། ཁམས་གསུམ་ཕུལ་ཡང། ཆུང་བར་འགྱུར། བསམ་པའི་ཡོན་ཏན་གྱི་ངོས་ནས་མཉམ་པ་བསམ་པའི་ཡོན་ཏན་གྱི་སྒོ་ནས་སངས་རྒྱས་དང་དེ་མཉམ་པ་མ་ཡིན་ཟེར་ཡོན་ཏན་མཉམ་པ་མ་ཡིན་ཏེ། རྒྱ་ཆེ་ཞིང་གཏིང་དཔག་དཀའ་བའི་ཡོན་ཏན་རྒྱ་མཚོ་མཐའ་ཡས་པའི་སངས་རྒྱས་རྣམས་དང་འགའ་ཡང་ཡོན་ཏན་མི་མཉམ་པའི་ཕྱིར། ཡོན་ཏན་མི་མཉམ་པའི་ཕྱིར་ཟེར་ན་མཐའ་ཡས་པའི་སངས་རྒྱས་རྣམས་དང་འགའ་མི་མཉམ་ཡོན་ཏན་འགའ་མི་མཉམ། འགའ་མི་མཉམ་པའི་ཕྱིར། ཡོན་ཏན་མི་མཉམ་ཡང་ཡོན་ཏན་གྱི་ཡོན་ཏན་གྱི་མཆོག། ཚོགས་ཡོན་ཏན་གྱི་ཕུང་པོ་ཆེན་པོ། ཟླ་མེད་པའི་སངས་རྒྱས་གཅིག་པུའི་ཡོན་ཏན་གྱི་ཆ་ཤས་ཙམ་ཟེར་ད་ནི་ཡོན་ཏན་ཡོན་ཏན་ཚོགས་མཆོག་གཅིག་པུ་ཡི་ཚོགས་མཆོག་དགེ་འདུན་ལྟ་བུར་གོ་ཡོད་མོད་ཡོན་ཏན་གྱི་ཚོགས་ཚོགས་ཀྱི་མཆོག་དང་དགེ་འདུན་ཡོན་ཏན་མཆོག་ཟེར་མི་དགའ་ཡོན་ཏན། ཡོན་ཏན་མི་མཉམ་ཡང་ཡོན་ཏན་གྱི་མཆོག། ཚོགས་ཡོན་ཏན་གྱི་ཕུང་པོ་ཆེན་པོ། ཟླ་མེད་པའི་སངས་རྒྱས་གཅིག་པུའི་ཡོན་ཏན་གྱི་ཆ་ཤས་ཙམ་གང་ཟག་འགའ་ཞིག་ལ་སྣང་ནའང་དེ་ལ་མཆོད་པའི་དོན་དུ་ཁམས་གསུམ་གྱི་དངོས་པོ་ཐམས་ཅད་ཕུལ་ཡང།

ད་ནི་ལོས། ཡོན་ཏན་གྱི་མཆོག། ཅེས་ཡོན་ཏན་གྱི་མཆོག། ཐོག་ཡོན་ཏན་གྱི་ཕུང་པོ་ཐོག་ཡོན་ཏན་གྱི་ཚོགས། ཐོག་ཡོན་ཏན་གྱི་ཕུང་པོ་ཆེན་པོ་ཐོག་ཡོན་ཏན་གྱི་ཕུང་པོ་ཆེན་པོ། ཟླ་མེད་པའི་སངས་རྒྱས་གཅིག་པུའི་ཡོན་ཏན་གྱི་ཟེར་བ།

ཡོན་ཏན་གྱི་ཚོགས་གཅིག་པུ་གཅིག་པུའི་ཡོན་ཏན་གྱི་ཆ་ཤས་དག་དེ་ལ་ཚོགས་གཉིས་དེ་ཡིན་པ་ཡིན་ན་དེ་ག་འདྲའི་གསལ་པོ་ཁོ་ན་ཚོགས་གཉིས་དེ་ཟེར་བ་ཡིན་ན། ཡོན་ཏན་གྱི་མཆོག་ཡོན་ཏན་གྱི་མཆོག། ཚོགས་གཉིས་ཀྱི་ཡོན་ཏན་གྱི་ཕུང་པོ་ཟླ་མེད་པའི